གངས་ལྗོངས་ཕྱི་ནང་གི་གསན་མཁན་ལྷན་རྒྱས་ཚོ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་ཐམ་པ་རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོ་བོད་ཟླ་བ་བཅུ་བའི་ཚེས་ཉེར་དྲུག་དང། སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བ་བཅུ་གཉིས་པའི་ཚེས་བརྒྱད་རེས་གཟའ་པ་སངས་རེད། དེ་རིང་གི་ལས་རིམ་ཁག་ཕྲན་སྟག་ལྷ་རྒྱལ་གྱིས་ངོ་སྤྲོད་དང་རྒྱང་སྲིང་བྱེད་རྒྱུ་ཡིན། གསན་མཁན་རྣམ་པ་ཚོ་དེ་རིང་གི་ལེ་ཚན་ཁག་ཐོག་མར། རྒྱ་གར་གྱིས་རྒྱ་ནག་ནང་ཡོད་པའི་ནང་ཁུལ་གྱི་དམངས་གཙོའི་སྟོབས་ཤུགས་བེད་སྤྱད་ནས་འགྱུར་བ་གཏོང་བར་སྐུལ་འདེད་གཏོང་དགོས་པ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་གསུངས་ཡོད་པའི་གནས་ཚུལ་ཞིག་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ནས་གཏམ་བསྒྱུར་བའི་གནས་ཚུལ་ཞིག་གི་ནང་དུ། བོད་མིའི་དབུ་ཁྲིད་གོང་ས་མཆོག་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་དགའ་ལྡན་ལྔ་མཆོད་ཀྱི་ཚོགས་མགོན་དུ་ཆིབས་བསྒྱུར་བསྐྱངས་ཡོད་ཀྱི།
བོད་མི་ཚོས་ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་དུ།

དགའ་ལྡན་པའི་ཆོས་བརྒྱུད་ཀྱིས་ཁྱབ་པ་གི་ས་ཁུལ་གང་སར་སྲུང་བརྩི་གནང་སྲོལ་ཡོད་པ་བཞིན། བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དང་རྣམ་པར་རྒྱལ་བའི་ཕན་བདེ་ལེགས་བཤད་གླིང་སོགས་ཀྱིས། འདི་ལོའི་དགའ་ལྡན་ལྔ་མཆོད་ཀྱི་དུས་མཆོད་དེ་སྤྱི་ཟླ་བཅུ་གཉིས་པ་གི་ཚེས་བདུན་གྱི་ཉི་མ་འཚོགས་པ་གི་ཚོགས་མགོན་དུ། བོད་མིའི་དབུ་ཁྲིད་གོང་ས་མཆོག་ཆིབས་བསྒྱུར་བཀའ་དྲིན་བསྐྱངས་ཏེ་ཐུགས་སྨོན་གསུང་འདོན་སོགས་གནང་ཡོད་ཅིང། དེ་སྔ་སྤྱི་ལོ་ཉིས་སྟོང་བཅུ་བཞི་གི་ལོར་རྒྱ་གར་རྒྱལ་ས་ལྡི་ལི་གི་ནང་གི་སྟོན་པའི་སྐྱེད་ཚལ་དུ་དགའ་ལྡན་ལྔ་མཆོད་དུ་སྲུང་བརྩི་གནང་བ་གི་ཐོག། མགོན་པོ་གང་ཉིད་ཆིབས་བསྒྱུར་གྱིས་རྗེ་རིན་པོ་ཆེ་ལ་རྗེས་སུ་ཡི་རངས་དང་རྗེས་དྲན་བྱེད་པར།

དགའ་ལྡན་ལྔ་མཆོད་ནི་རྗེ་རིན་པོ་ཆེ་བློ་བཟང་གྲགས་པ་མྱ་ངན་ལས་འདས་པ་གི་དུས་མཆོད་ཀྱི་ཉིན་མོ་ཡིན་པ་དང། དགོངས་རྫོགས་ཀྱི་དུས་མཆོད་ཀྱི་ཉིན་མོ་དེ་ལ་དགའ་ལྡན་ལྔ་མཆོད་ཅེས་འབོད་ཅིང། བོད་རབ་བྱུང་བདུན་པའི་ས་ཕག་ལོ་སྤྱི་ལོ་ཆིག་སྟོང་བཞི་བརྒྱ་བཅུ་དགུ་གི་ལོ་གི་སྟོན་ཁར། ཆོས་རྗེ་ཙོང་ཁ་པ་ཆེན་པོ་སྟོད་ལུང་དང་འབྲས་སྤུངས། ལྷ་ས་དང་སེ་ར་སོགས་སུ་ཕེབས་ནས་བཀའ་ཆོས་མང་དུ་གསུངས་ཏེ། དགའ་ལྡན་དུ་ཕྱིར་ཕེབས་ནས་ཐུབ་དབང་ཚུལ་ཁྲིམས་མ་གི་སྐུ་མདུན་དུ་མཆོད་འབུལ་དང་བསྔོ་སྨོན་རྒྱ་ཆེར་མཛད་རྗེས། སྐུ་བེར་དང་དབུ་ཞྭ་དག་སྲས་ཀྱི་ཐུ་བོ་དར་མ་རིན་ཆེན་ལ་གནང་ནས་རྒྱལ་ཚབ་ཏུ་བསྐོ་བཞག་མཛད་མཐར། བོད་ཟླ་བཅུ་བ་གི་ཚེས་པ་ཉེར་ལྔ་གི་ཉི་མ་འབྲོག་རི་བོ་ཆེ་དགའ་ལྡན་རྣམ་པར་རྒྱལ་བའི་གླིང་གི་གཟིམ་ཁང་འོད་གསལ་སྦུག་ཏུ་དགོངས་པ་ཆོས་དབྱིངས་སུ་ཐིམ་པ་གི་ཚུལ་མཛད་པ་དང། དེའི་ཕྱི་ལོ་གཅིག་ཕྱི་ལོ་དེ་སྤྱི་ལོ་ཆིག་སྟོང་བཞི་བརྒྱ་ཉི་ཤུ་གི་ལོ་གི་བོད་ཟླ་བཅུ་བ་གི་ཚེས་པ་ཉེར་ལྔ་གི་ཉི་མ་དགའ་ལྡན་དུ་རྡོ་རྗེ་སློབ་དཔོན་བརྒྱ་ཕྲག་དུ་མས་གསང་བདེ་འཇིགས་གསུམ་དང་ཀྱེ་རྡོར་དུས་འཁོར་དང་ཚེ་དཔག་མེད། ཀུན་རིག་སོགས་ཀྱི་དཀྱིལ་འཁོར་ལ་བརྟེན་པ་གི་སྒྲུབ་མཆོད་དང་དགོངས་རྫོགས་རྒྱ་ཆེན་བསྒྲུབས་པ་དང། དུས་མཚུངས་སྣེའུ་དཔོན་ནམ་མཁའ་བཟང་པོ་ཁུ་དབོན་གྱིས་ཀྱང་ར་ཁ་བྲག་ཏུ། བྱམས་ཆེན་ཆོས་རྗེ་ཤཱཀྱ་ཡེ་ཤེས་གདན་དྲངས་ཏེ་དགེ་འདུན་མང་པོར་མཆོད་འབུལ་རྒྱ་ཆེར་མཛད་པ་ནས་བཟུང། དགའ་ལྡན་ལྔ་མཆོད་ཆེན་མོ་ཞེས་རྣམ་དཀར་ལ་བརྩོན་ཞིང་གླིང་མེ་བཀར་བ་གི་སྲོལ་བྱུང་ཡོད་པ་མ་ཟད། དེ་ཡང་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་གི་ལོ་གི་ཡར་སྔོན་དུ་གཞུང་འབྲེལ་གྱིས་རྩེ་ཕོ་བྲང་དུ་རྒྱལ་དབང་རིམ་བྱོན་དང་གཞུང་ཞབས་པ་དང་རྣམ་གྲྭ་བ་བཅས་ནས་མཆོད་འབུལ་གནང་ནས་དགའ་ལྡན་ལྔ་མཆོད་དུ་སྲུང་བརྩི་ཞུ་སྟངས་དང། དམངས་ཁྲོད་དུ་དགོན་པ་ཁག་ཏུ་ཕྱག་འཚལ་སྒྲིབ་སྦྱོང་དང་གླིང་མེ་སྦར་བ། མྱ་ངན་རྗེས་དྲན་གྱི་སྙིང་ཐུག་སོགས་འཐུང་ནས་དགའ་ལྡན་ལྔ་མཆོད་དུ་སྲུང་བརྩི་ཞུ་སྟངས་དར་བ་སོགས་རྣམ་གྲྭ་ཐུབ་བསྟན་ཡར་འཕེལ་ལགས་ནས་འགྲེལ་བརྗོད་གནང་གི་འདུག། གཞུང་འབྲེལ་གྱི་སྲུང་བརྩི་བྱེད་སྟངས་འདི་ཡིས་ནམ་རྒྱུན་ཡོངས་གྲགས་ཕོ་བྲང་པོ་ཏཱ་ལ་ལ་ཡང་བོད་གཞུང་གི་གཞུང་ཞབས་ཚོ་ཞོགས་པས་གདན་འཛོམས་གནང་ཡ་ཅིག་ཡོད་རེད་དྲུང་ཇ་ཟེར་གྱི་དེ་ཚུགས་པའི་རྗེས་ལ་ཡང་གཞུང་ཞབས་རྣམ་པ་དང་སྐུ་བཅར་རྣམ་རྒྱལ་ཕན་བདེ་ལེགས་བཤད་གླིང་གི་དགེ་འདུན་པ་དང་རྒྱལ་མཆོག་སྐུ་ཕྲེང་རིམ་བྱོན་ལ་སོགས་པ་ཕོ་བྲང་པོ་ཏཱ་ལའི་ད་རྟེན་གཙོ་འཕགས་པ་ལོ་ཀེ་ཤྭ་ར་དང་རྒྱལ་མཆོག་སྐུ་ཕྲེང་རིམ་བྱོན་གྱི་གསེར་གདུང་ཁང་ལ་སོགས་པ་དང་ཛི་ལི་ཨ་ཨེ་ནི་མཆོད་འབུལ་བྱས་ནས་ཡོད་ད་གཞུང་འབྲེལ་གྱི་སྲུང་བརྩི་བྱེད་སྟངས་རིགས་གཅིག་རེད། རྗེ་བཙུན་བཙོང་ཁ་ཆེན་པོ་མཆོག་ནི་སྤྱི་ལོ་ཆིག་སྟོང་སུམ་བརྒྱ་ལྔ་བཅུ་ང་བདུན་གྱི་ལོར་མདོ་སྨད་བཙོང་ཁའི་ཡུལ་དུ་སྐུ་འཁྲུངས་ཏེ། དབུས་གཙང་དུ་ཕེབས་ནས་མདོ་སྔགས་ཀྱི་གཞུང་ལ་ཐོས་བསམ་རྒྱ་ཆེར་གནང་བ་བརྒྱུད། ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་དུས་མཆོད་གསར་འཛུགས་སོགས་ཀྱིས་མཚོན་མཛད་ཆེན་བཞི་བསྐྱངས་པ་དང་མཚུངས། དགའ་ལྡན་དགོན་པ་གསར་འདེབས་དང་མདོ་སྔགས་ཀྱི་གཞུང་འགྲེལ་གསུང་རྩོམ་པོ་ཏི་བཅོ་བརྒྱད་ཀྱི་བདག་ཉིད་མཛད་པས་མཁས་པའི་གྲགས་པ་ཆེས་ཆེར་བརྗིད་ཞིང། ལྷག་པར་ཁོང་གི་ཞལ་སློབ་འཇམ་དབྱངས་ཆོས་རྗེ་དང་བྱམས་ཆེན་ཆོས་རྗེ། རྗེ་དགེ་འདུན་གྲུབ་པ་སོགས་ཀྱིས་སེ་ར་དང་འབྲས་སྤུངས་བཀྲ་ཤིས་ལྷུན་པོ་དང་བཅས་པའི་དགོན་སྡེ་ཁག་གསར་འདེབས་ཀྱིས། རི་བོ་དགེ་ལྡན་པའི་ཆོས་བརྒྱུད་ཀྱི་སྲོལ་གསར་དུ་དར་ཁྱབ་བྱུང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བེ་ཡིན།
གསན་མཁན་རྣམ་པ་ཚོ་ཞོལ་ནས་གསར་འགྱུར་ཁག་ཅིག་བཤད་ཀྱི། རྒྱ་གར་ཕྱོགས་ནས་རྒྱ་ནག་ནང་ཡོད་པའི་ནང་ཁུལ་གྱི་དམངས་གཙོའི་སྟོབས་ཤུགས་བེད་སྤྱད་ནས་འགྱུར་བ་གཏོང་བར་སྐུལ་འདེད་གཏོང་དགོས་པ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཆོག་གིས་གསུངས་ཡོད་གི

ནང་ཁུལ་ཟིང་ཆ་སློང་བ་ལས་བྱུང་རྒྱུ་དང་སུ་ཞིག་གིས་ཀྱང་ཕྱི་ལོགས་ནས་ཁོ་ཚོར་རྒོལ་འཛིང་བྱེད་རྒྱུ་མ་རེད་ཅེས་རེས་གཟའ་མིག་དམར་ཉིན་རྒྱ་གར་རྒྱལ་ས་ལྡི་ལི་ནས་བོད་དོན་ལས་འགུལ་གྱི་ཚོགས་འདུ་ཞིག་གི་སྟེང་གསུངས་ཡོད་པ་རེད་ལ། འཛམ་གླིང་མི་དམངས་ཀྱི་དྲན་ཤེས་སུ་གཏན་དུ་གནས་རྒྱུའི་ཆེད་དུ་ཡིག་གཟུགས་ཀྱི་ལམ་ནས་བོད་མི་རང་ལུས་མེར་སྲེག་མཁན་བརྒྱ་ར་དྲུག་ཅུ་རེ་དྲུག་གི་ཡིག་ཚགས་ཤིག་བཟོས་ཡོད་པ་རེད་ལ། རྒྱ་ནག་དམར་ཤོག་གཞུང་གི་བཙན་པོའི་དབང་བསྒྱུར་ལ་ངོ་རྒོལ་དང་རང་དབང་གི་ཆེད་དུ་འདས་པའི་ལོ་མང་རིང་བོད་མི་བརྒྱ་ར་དྲུག་ཅུ་རེ་དྲུག་གིས་རང་ལུས་མེར་བསྲེགས་ཡོད་པ་དང་རང་ལུས་མེར་སྲེག་མཁན་བོད་མི་དེ་ཚོར་རྗེས་དྲན་བྱེད་ཆེད་ཐའེ་ཝན་གྱི་གཞུང་འབྲེལ་མ་ཡིན་པའི་སྒྲིག་འཛུགས་ཤིག་ཏུ་ཕྱག་ལས་གནང་བཞིན་པའི་ཧི་ཙུང་ཞུང་གིས་ཡིག་གཟུགས་ཀྱི་ལམ་ནས་བོད་མི་རང་ལུས་མེར་སྲེག་མཁན་ཚོར་ཡིག་ཚགས་ཤིག་བཟོས་ཡོད་པ་དེ་ད་ལོའི་ཟླ་བཅུ་གཉིས་པའི་ཚེས་བཅུ་སྟེ་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཉིན་མོར་ཐའེ་ཝན་དུ་འགྲེམས་སྟོན་གནང་འཆར་ཡོད་པ་རེད། སྐུ་ཞབས་ཧུ་ཙུང་ཞོང་ནི་ནམ་རྒྱུན་ངོ་རྒོལ་གྱི་འཕྲེད་དར་དང་སྦྱར་ཡིག་སོགས་བྲིས་ནས་འཁོར་ཡུག་དང་རྡུལ་ཕྲན་མཚོན་ཆ་སོགས་ལ་ངོ་རྒོལ་གྱི་ལས་འགུལ་གནང་བཞིན་ཡོད་པ་དང་ཉིས་སྟོང་དགུ་ལོར་བོད་མི་གཉིས་པས་རང་ལུས་མེར་བསྲེགས་རྗེས་ཁོང་གིས་དོ་སྣང་བྱས་ཡོད་པ་རེད། བློ་བཟང་ཕུན་ཚོགས་ལོ་ཉི་ཤུ་རེད་ཟླ་གསུམ་པའི་ཚེས་བཅུ་དྲུག་ཉིན་རང་ལུས་མེར་བསྲེགས། ཉིན་མོ་དེ་ནི་ངའི་སྐྱེས་སྐར་ཡིན། དུས་དེ་ནས་བཟུང་ངས་བོད་མི་དེ་དག་ལ་དོ་སྣང་བྱས་པ་ཡིན་ཞེས་འདི་ག་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་ལ་འགྲེལ་བརྗོད་གནང་ཡོད་གི།

དེ་བཞིན་སེར་སྨད་འཕགས་སྐྱབས་རིན་པོ་ཆེ་མཆོག་ནས། དགའ་ལྡན་ལྔ་མཆོད་ཆེན་མོའི་བྱུང་རིམ་ངོ་སྤྲོད་དང་འབྲེལ་ནས། ཀུན་སློང་བཅོས་སྟངས་ཀྱི་རིམ་པ་ངོ་སྤྲོད་གནང་བ་དང། དུས་ཆེན་ཁྱད་པར་ཅན་འདི་ལ་དགེ་སྒྲུབ་ལེགས་པོ་གནང་དགོས་པ་དང། བོད་མི་རྣམས་ཀྱིས་སྤྱི་ནོར་གོང་ས་སྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་གི་བཀའ་དགོངས་བཞིན་བསྒྲུབས་ན། ཚེ་འདི་ཕྱི་གཉིས་ལ་ཕན་ཐོགས་ཆེན་པོ་ཡོད་པ་རེད་ཅེས་གསུངས་གནང་སོང། དེ་འདྲ་བྱས་ཏེ་ད་ང་ཚོ་ཨ་ནེ་གཅིག་ཚང་མ་ལོག་གི། ཨ་ནེ་གཅིག་སྐྱབས་མགོན་རིན་པོ་ཆེ་གི་ཨ་ནེ་གཅིག་ཁོ་རང་གསུངས་པ་དེ་ཨ་ནེ་ལག་ལེན་ལ་ཨ་ནེ་ངོ་ལྐོག་འཛེམ་དོགས་མེད་པ་ཨ་ནེ་དེ་འདྲ་བྱས་ཡིན་ན་ཏན་ཏན་ང་ཚོ་ཚེ་འདི་དང་སྐྱེ་བ་ཕྱི་མ་གང་ག་ལ་ཨ་ནེ་ཕན་པ་ཆགས་འོང་རེད།
བོད་མི་ཚོས་རྡོག་རྩ་གཅིག་སྒྲིལ་གྱི་སྒོ་ནས་རྒྱལ་བའི་བཀའ་གསུང་བཞིན་སྒྲུབ་དགོས་པ་དང། སྐུ་ཚེ་ཡུན་རིང་བརྟན་པའི་ཐུགས་སྨོན་ལེགས་པོ་གནང་དགོས་པའི་སྐོར་གསུངས་ཤིང། བོད་ཁ་བ་གངས་ཅན་གྱི་ལྗོངས་འདི་ཤི་གསོན་གྱི་གནས་སྐབས་ལ་སླེབས་པའི་དུས་སྐབས་འདིར། བོད་མི་ཚོས་བློ་རིག་བསྒྲིམས་ནས་བོད་ཕྲུག་ཚོ་ལ། བོད་ཀྱི་སྐད་ཡིག་ལེགས་པོ་སློབ་དགོས་པ་གལ་ཆེན་པོ་རེད་ཅེས་གསུངས་གནང་སོང།

ཡི་གེ་ད་ཁོ་རང་བཞུགས་གི་ང་ཚོ་འོང་བསྡད་ཡག་ཚ་རེད་ཁོ་ཡུལ་འདི་ལ་འཚོལ་འོང་བསྡད་ཨ་ཚ་འོང་སྐྱེ་འོང་བསྡད་ཨ་ནེ་གཙོ་བོ་དངོས་གནས་དྲང་གནས་ཨ་ནེ་གཞོན་སྐྱེས་རྣམས་ལ་ཨ་ནེ་གཅིག་ཁོ་ཕ་མ་རེད་ཨ་ནེ་གཅིག་ང་ཚོ་བོད་ཀྱི་སྐད་དང་ཡི་གེ་ཡ་རབས་བཟང་སྤྱོད་ཨ་ནེ་གཅིག་ནང་ལ་སླེབས་ནས་ཨ་ནེ་གཅིག་ང་ཚོ་བོད་སྐད་པུ་རུ་ལ་ཨ་ནེ་སྦྱོང་དགོས་ཨ་ཐ་ཨ་ཐ་ཐི་ར་ཐི་ང་ཚོ་དངོས་གནས་གལ་ཆེ་ཤོས་ནང་གི་ཆེ་ཤོས་རེད། ཆགས་བསྡད་ཡོད་རེད། ཉིན་གུང་རྒྱབ་ནིའུ་ཡོག་ཏུ་ཡོད་པའི་སེར་བྱེས་ནང་པའི་རིག་གཞུང་ལྟེ་གནས་ཁང་གི་ཧོལ་ལ། ཆོས་འཁོར་རིན་པོ་ཆེ་མཆོག་ནས། འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོའི་རྣམ་ཐར་སྙིང་བསྡུས་མང་ཚོགས་ལ་ངོ་སྤྲོད་གནང་བ་དང། དེ་བཞིན་དགའ་ལྡན་ལྔ་མཆོད་ཀྱི་གླིང་མེའི་མཆོད་དབྱངས་དང་བཅས་འབུལ་ལམ་ཞུས་ཡོད་པ་རེད། ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བཅུ་ལ་བྱོན་པར་ཡིན།

ཕྱི་ཟླ་བཅུ་གཉིས་པའི་ཚེས་བདུན་ཉིན་དབྱིན་ཇིའི་ནང་རྟེན་གཞི་བྱས་པའི་བོད་རང་དབང་ཚོགས་པ་དང་དབྱིན་ཡུལ་བོད་རིགས་ཚོགས་པ་འཛམ་གླིང་ཡུ་གུར་བའི་ཚོགས་ཆེན་ཧང་ཀང་ཚོགས་པ་སོགས་ནས་མཉམ་འབྲེལ་གྱིས་གསལ་བསྒྲགས་ཤིག་སྤེལ་ཏེ་བདུན་ཕྲག་འདིའི་རེས་གཟའ་ཉི་མ་སྟེ་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཉིན་མོར་བོད་མི་དང་ཡུ་གུར་བ་ཧང་ཀང་བ་རྒྱ་རིགས་དམངས་གཙོ་དོན་གཉེར་བ་བཅས་ནས་མཉམ་འབྲེལ་གྱིས་དབྱིན་ཇིའི་རྒྱལ་ས་ལོན་ཌོན་གྱི་ཕྱི་སྲིད་ལས་ཁུངས་ཀྱི་མདུན་ནས་འགོ་བཙུགས་ཏེ་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཉིན་མོ་ཐེངས་བདུན་ཅུ་དོན་ལྔ་པ་སྲུང་བརྩི་དང་འབྲེལ་དབྱིན་ཇིའི་གཞུང་དང་ལྷག་པར་དུ་དབྱིན་ཇིའི་ཕྱི་སྲིད་དྲུང་ཆེ་གསར་བ David Cameron ནས་རྒྱ་ནག་གཞུང་ལ་གནོན་ཤུགས་སྤྲོད་དགོས་པའི་འབོད་སྐུལ་ཞུ་རྒྱུ་ཡིན་པ་སོགས

རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐད་ངེས་པར་དུ་ནུས་པ་ལྡན་པའི་ལངས་ཕྱོགས་གསལ་སྟོན་གནང་དགོས་པའི་འབོད་སྐུལ་ཞུ་རྒྱུ་ཡིན་པ་སོགས་ཀྱི་ཐད་དབྱིན་ཡུལ་བོད་རིགས་ཚོགས་པའི་ཚོགས་གཙོ་བསྟན་འཛིན་ཀུན་དགའ་ལགས་ནས་ངོ་སྤྲོད་གནང་བྱུང། གཟའ་ཉི་མ་སྤྱི་ཟླ་བཅུ་གཉིས་ཀྱི་ཚེས་པ་བཅུ་ལ་ཡ་ཨ་ང་ཚོ་ཚང་མ་མཉམ་རུབ་ཀྱི་ཐོག་ནས་ཨ་ནེ་དང་པོ་དེ་ཧན་ད་དབྱིན་ཇིའི་ཕྱི་སྲིད་ལས་ཁུངས་ཀྱི་མདུན་དེ་ལ་ང་ཚོ་གིས་ལས་འགུལ་གཅིག་སྤེལ་ཡ་རེད་ད་དེ་ལ་ག་རེ་རེད་ལབ་ན་ད་གསུང་བཤད་ཀྱི་ལས་རིམ་དུ་བང་སྒྲིག་བྱས་རེད་ད་ཧོང་ཀོང་གཅིག་གིས་བཀའ་མོལ་ཅིག་གནང་གི་རེད་ཡུ་གུར་གཅིག་གིས་བཀའ་མོལ་ཅིག་གནང་གི་རེད་ཨ་ནི་ད་ག་ནང་བཞིན་དམངས་གཙོ་དོན་གཉེར་བ་དང་ཨ་ནི་བོད་པའི་གཞོན་སྐྱེས་ལབ་བྱས་ནས་ཨ་ནི་ད་ག་ནང་བཞིན་འདི་ལས་འགུལ་འདི་དམིགས་སུ་བཀར་ནས་ང་ཚོ་གི་ཞུ་ཡས་འདི་ཨ་ནི་ད་ཕྱི་སྲིད་བློན་ཆེན་གསར་པ་སྔོན་མ་དབྱིན་ཇི་གི་སྲིད་བློན་ཟུར་པ David Cameron ལ་ཡང་ཨ་ནི་ག་འདྲ་འགྲོ་བ་མིའི་ཐོབ་ཐང་གི་ཐོག་ལ་ཡང་ཤུགས་ཆེ་ཆེ་ནས་རྒྱབ་སྐྱོར་གནང་དགོས་ཀྱི་འདུག་རྒྱ་ནག་ལ་ཡང་གདོང་ལེན་ཤུགས་ཆེན་པོ་བྱེད་དགོས་ཀྱི་འདུག་ཟེར་ལབ་ནས་ང་ཚོ་གིས་ལན་དང་བརྡ་དང་མ་ཐུག་ནས་དེ་བཞིན་འགྲོ་བ་མིའི་ཐོབ་ཐང་གི་ཉིན་མོར་དབྱིན་ཇིའི་ཕྱི་སྲིད་ལས་ཁུངས་ནས་རྒྱ་ནག་གཞུང་ཚབ་ཁང་གི་བར་མི་མང་ནས་ཞི་བའི་གོམ་བགྲོད་གནང་སྟེ་བོད་དང་ཡུ་གུར་ཧོང་ཀོང་བ་སོགས་ཀྱི་ཚོགས་པ་སོ་སོ་ནས་རང་རང་སོ་སོའི་མི་རིགས་རྒྱ་ནག་གཞུང་གི་བཙན་གནོན་མྱངས་དང་མྱོང་བཞིན་པའི་དཀའ་སྡུག་ཁག་མི་མང་ལ་ངོ་སྤྲོད་གནང་རྒྱུ་མ་ཟད

དེབ་འདྲ་བོ་ཅིག་རེད་བ་འདི་ང་ཚོ་གིས་པར་རྒྱབ་བྱས་ནས་འདི་ང་ཚོའི་ལག་པ་ལ་འཁྱེར་བྱས་ནས་ག་འདྲ་འདིའི་སྦུག་ལ་ཡོད་པའི་གི་དོན་ཚན་འདི་ཚོ་རྒྱ་ནག་གིས་ནམ་ཡང་ཁས་ལེན་བྱེད་ཀྱི་ཡོད་མ་རེད་འདིའི་སྒང་ལ་ལག་བསྟར་བྱེད་ཀྱི་ཡོད་མ་རེད་ལབ་བྱས་ནས་ང་ཚོ་གིས་བརྡ་ལན་སྤྲད་གིན་སྤྲད་གིན་དེ་མིན་ཐེངས་འདིའི་ལས་འགུལ་ནང་བོད་ལ་རང་དབང་ཚོགས་པ་དང་དབྱིན་ཡུལ་བོད་རིགས་ཚོགས་པ་འཛམ་གླིང་ཡུ་གུར་བའི་ཚོགས་ཆེན་ཡུ་གུར་མི་རིགས་རྩ་མེད་བཟོ་བ་བཀག་འགོག་ཚོགས་པ་རྒྱ་ནག་གི་དྲུག་བཞིའི་ལས་འགུལ་ཚོགས་པ་ཧོང་ཀོང་བའི་ཐོབ་ཐང་བརྩོན་ལེན་ཚོགས་པ་སོགས་ཀྱི་འབྲེལ་ཡོད་དབུ་ཁྲིད་རྣམས་མཉམ་ཞུགས་ཀྱིས་གཏམ་བཤད་གནང་རྒྱུ་དང་བོད་དང་ཡུ་གུར་ཧོང་ཀོང་བ་སོགས་མི་མང་བརྒྱ་ཕྲག་ཁ་ཤས་ལས་འགུལ་ནང་ཞུགས་རྒྱུ་ཡིན་པར་དབྱིན་ཡུལ་བོད་རིགས་ཚོགས་པའི་ཚོགས་གཙོ་བསྟན་འཛིན་ཀུན་དགའ་ལགས་ནས་ཚོད་དཔག་གནང་གི་འདུག། ཚོད་དཔག་འདི་མི་ཉིས་བརྒྱ་ལྷག་ཙམ་འདྲ་བོ་ཅིག་ང་ཚོ་གིས་ཚོད་དཔག་བྱེད་ཀྱི་ཡོད། ད་འདིའི་ཉིན་མོ་འདི་ལ་མི་ག་ཚོད་སླེབས་དང་མ་སླེབས་ལ། དེ་མིན་ལོན་ཌོན་ནང་ཧོང་ཀོང་བ་སྟོང་ཕྲག་མང་པོ་སྐྱབས་བཅོལ་གྱི་གནས་སྟངས་འོག་ཡོད་པས་ཐེངས་འདིའི་ལས་འགུལ་ནང་མི་མང་པོ་ཞུགས་སྲིད་པ་དང་ལས་འགུལ་ནང་ཞུགས་མཁན་ཚོས་འཕྲེད་དར་དང་བརྗོད་ཚིག་ཁྱེར་ནས་རྒྱ་ནག་གུང་ཁྲན་གཞུང་གི་དབང་སྒྱུར་འོག་ཧོང་ཀོང་བ་དང་བོད་ཡུ་གུར་བ་སོགས་བཙོན་འཇུག་སྡུག་སྦྱོང་དང་ཉེན་རྟོག་པས་མནར་གཅོད་གཏོང་བ་ཆོས་ལུགས་ཐད་ལ་དྲག་གནོན་བྱེད་པ་ཁོང་ཚོ་སོ་སོའི་མི་རིགས་ཀྱི་སྐད་ཡིག་རིག་གཞུང་རྩ་མེད་བཟོ་བའི་གནས་སྟངས་སོགས་འགྲེལ་བརྗོད་གནང་རྒྱུ་ཡིན་འདུག།

ཟླ་བཅུ་གཉིས་པའི་ཚེས་བདུན་རེས་གཟའ་ཕུར་བའི་ཉིན་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་དང་ཡོ་རོབ་སྤྱི་མཐུན་ཚོགས་པའི་ཚོགས་གཙོ་ལེ་ཨེན་གཉིས་པེ་ཅིན་དུ་ཐུག་རྗེས་ཡོ་རོབ་ལྷན་ཚོགས་ཀྱི་ངོས་ནས་བསྒྲགས་གཏམ་ཞིག་སྤེལ་ཡོད་པ་རེད། དེའི་ནང་ཡོ་རོབ་མཉམ་འབྲེལ་ལྷན་ཚོགས་ཀྱིས་རྒྱ་ནག་ནང་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཐོག་སེམས་ཚོར་ཆེན་པོ་ཡོད་པར་བསྐྱར་ནན་དང། ལྷག་པར་དུ་བོད་དང་ཞིན་ཅང་ཁུལ་དུ་མངོན་གསལ་དོད་པོའི་འཆར་གཞི་དང་གོ་རིམ་ལྡན་པའི་འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་བཏང་ཡོད་པ་དང་དེ་བཞིན་དུ་ཧོང་ཀོང་དུ་དེ་སྔོན་ཁས་ལེན་བྱས་པའི་གཞི་རྩའི་འགྲོ་བ་མིའི་ཐོབ་ཐང་ཐད་ཀྱང་ཉམས་དམས་ཤུགས་ཆེར་ཕྱིན་པ་བཅས་ཀྱི་ཐོག་བློ་འཚབ་ཤུགས་ཆེ་བསྟན་ཡོད་འདུག་འདི་ག་རླུང་འཕྲིན་ཁང་གིས་མཇལ་འཕྲད་ནང་དོན་དང་འབྲེལ་བའི་བཅར་འདྲི་ཞིག་ལ་ཕྱི་ཚེས་བདུན་ཉིན་ཡོ་རོབ་སྒྲིག་འཛུགས་ཀྱི་མགྲིན་ཚབ་པ་ནཱ་བཱ་ལཱ་མཱ་སཱ་རེ་ལཱ་ཡིས་ལན་ཞིག་འབྱོར་ཡོད་པའི་ནང་རྒྱ་ནག་ནང་འགྲོ་བ་མིའི་ཐོབ་ཐང་ཇེ་ཞན་ཇེ་སྡུག་ཏུ་འགྲོ་གིན་ཡོད་པའི་གནས་སྟངས་དང་དེ་ཡང་ཞིན་ཅང་དང་བོད་གཙོས་པའི་རྒྱ་ནག་གི་གྲངས་ཉུང་མི་རིགས་ཚོའི་གཞི་རྩའི་རང་དབང་ཐོག་དམ་དྲག་གནས་སྟངས་བཅས་ལ་ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱིས་རྒྱ་ནག་གི་དཔོན་རིགས་དང་རྒྱལ་སྤྱིའི་སྡིངས་ཆ་སོགས་གོ་སྐབས་ནམ་བྱུང་ལ

མ་འོངས་པར་བོད་རང་བཙན་འཐབ་རྩོད་དང་ཕྱི་ནང་གི་ཆབ་སྲིད་ཐོག་བཀའ་སློབ་ལམ་སྟོན་གནང་ཡོད་པ་རེད་ལ། སྐབས་དེར་ཚོགས་པ་དེའི་སློབ་སྟོན་པ་འཇམ་དབྱངས་ནོར་བུ་ལགས་ཀྱིས། ཚོགས་མི་ཚོར་བོད་རྒྱལ་ཡོངས་རང་བཙན་ལྷན་ཚོགས་ཐོག་མར་བཙུགས་སྟངས་དང་དེ་བཞིན་དམིགས་ཡུལ་སྐོར་གསུངས་དུས། བོད་རྒྱལ་ཡོངས་རང་བཙན་ལྷན་ཚོགས་འདི་ནི་བོད་རང་བཙན་ལ་རྒྱབ་སྐྱོར་དང་ངོས་འཛིན་མཁན་ཙམ་མ་ཡིན་པར། ང་ཚོ་རང་བཙན་ལེན་མཁན་གྱི་ཆབ་སྲིད་ཚོགས་པ་ཞིག་ཀྱང་ཡིན་ཚུལ་བཤད་ཀྱི་ཡོད།

མན་ཏེ་ལགས་ནི་ཉིས་སྟོང་བཅུ་དྲུག་ལོ་ནས་མན་ཏེ་ཧིན་བོད་མཛའ་འབྲེལ་ཚོགས་པ་བཙུགས་པ་ནས་བཟུང་གཙོ་ཤུགས་གནང་མཁན་གྱི་མི་སྣ་ཞིག་ཡིན་པ་དང་ས་གནས་འགོ་འཛིན་ནས་ཚོགས་པའི་སྒྲོམ་གཞི་དང་ལས་འགན་ཧིན་བོད་མཛའ་འབྲེལ་ཚོགས་པའི་ད་ལྟའི་གནས་སྟངས་བོད་ནང་གི་ཛ་དྲག་གནས་སྟངས་སོགས་ངོ་སྤྲོད་གནང་ཡོད། དེ་བཞིན་མ་འོངས་པར་བོད་དོན་ཞུ་གཏུག་ལས་འགུལ་ཁག་ལ་མཉམ་ཞུགས་དང་རྒྱབ་སྐྱོར་ཡོང་བའི་འབོད་སྐུལ་ཞུས་ཡོད་པ་དང་ཆབས་ཅིག་རྒྱ་གར་དབུས་གཞུང་དང་ཧི་མ་ཅལ་མངའ་སྡེ་གཞུང་གཉིས་ནས་བོད་མིའི་བདེ་དོན་ཐོག་ཐུགས་སྣང་གནང་བར་བསྔགས་བརྗོད་དང་ཐུགས་རྗེ་ཆེ་ཡང་ཞུས་ཡོད་ཀི། བོད་ཀྱི་ས་གནས་སྲིད་གཞུང་གིས་རྒྱ་གར་གྱི་གནས་སྐོར་བ་ཚོར་མཐོང་མཆན་སྤྲོད་རྒྱུར་དམ་དྲག་བྱས་པའི་རྐྱེན་གྱིས་བལ་ཡུལ་ལ་ཡུལ་སྐོར་སྤྲོ་འཆམ་པའི་གྲངས་འབོར་འཕར་བའི་ཁེ་ཕན་ཆེན་པོ་བྱུང་ཡོད་ཀི། སྤྱིར་བཏང་ཕྱི་ཟླ་བཞི་པ་ནས་འགོ་བཙུགས་ཏེ་སྤྱི་ཟླ་བཅུ་པའི་བར་བོད་ཀྱི་སྟོད་གངས་རིན་པོ་ཆེ་དང་མཚོ་མ་ཕམ་གཡུ་མཚོར་རྒྱ་གར་བས་གནས་སྐོར་འགྲོ་རྒྱུའི་དུས་ཚོད་ཡིན་ན་ཡང་ལོ་འདིར་བོད་ཀྱི་ས་གནས་སྲིད་གཞུང་གིས་མཐོང་མཆན་སྤྲོད་རྒྱུ་སོགས་ལ་དམ་དྲག་བྱས་པའི་རྐྱེན་གྱིས་གནས་སྐོར་བ་ཚོ་བོད་ལ་བསྐྱོད་རྒྱུའི་ཚབ་ཏུ་བལ་ཡུལ་ནང་ཉིན་རྒྱུན་དུ་བསྐྱོད་མཁན་གྱི་གྲངས་ཚད་ཧ་ཅང་མང་དུ་ཕྱིན་ཡོད་པ་རེད་ལ། བཟང་ང་རྣམ་པ་ཚོ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ཡིན། ཐེངས་འདིའི་བོད་ཀྱི་སྐབས་དོན་གླེང་བ་ཞེས་པའི་ལེ་ཚན་འདིའི་ནང་བྱེས་ཀྱི་བཀྲ་ཤིས་ལྷུན་པོ་དགོན་པས་ཀུན་གཟིགས་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་གི་གློད་གྲོལ་ཡོང་ཐབས་སུ་རྒྱ་གར་གཞུང་གིས་རྒྱ་ནག་ལ་གནོན་ཤུགས་སྤྲོད་རོགས་ཞེས་འབོད་སྐུལ་གནང་བ་དང། རྒྱ་གར་སྦོ་ལི་ཝུ་ཏྲི་གློག་བརྙན་འཁྲབ་ཁྲིད་པ་ཞིག་གིས་པཎ་ཆེན་རིན་པོ་ཆེའི་སྐོར་དངོས་བྱུང་གློག་བརྙན་ཞིག་བཟོ་འཆར་ཡོད་པའི་སྐོར་དག་ལ་རྒྱལ་སྤྱིའི་གནས་ཚུལ་ཕྱོགས་བསྒྲིགས་བྱས་པར་གསན་རོགས་གནང། བཟང་ང་རྣམ་པ་ཚོ་ད་གོང་ནས་ངོ་སྤྲོད་བྱས་པ་བཞིན་དེ་ཡང་ཟླ་བཅུ་གཉིས་པའི་ཚེས་ལྔ་ཉིན་རྒྱ་གར་གྱི་རྒྱལ་ས་ལྡི་ལི་ན་ཡོད་པའི་གྲོས་ཚོགས་སྐྱིད་སྡུག་ཚོགས་ཁང Constitution Club ཞེས་པའི་ནང་དུ་ཀུན་གཟིགས་པཎ་ཆེན་རིན་པོ་ཆེའི་སྐོར་གོ་རྟོགས་སྤེལ་བ་ཟེར་བའི་ལས་འགུལ་ཞིག་སྤེལ་ནས་མི་རྣམ་པས་ཀུན་གཟིགས་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་བཙན་ཁྲིད་དང་འབྲེལ་ནས་བྱུང་བའི་མི་ཆོས་རིང་ལུགས་དང་རིག་གནས་ལ་འཕྲད་པའི་གནད་དོན་ཤེས་རྟོགས་ཡོང་རྒྱུར་སྐུལ་འདེད་དང་ཆབས་ཅིག་ཏུ་ཀུན་གཟིགས་པཎ་ཆེན་བཅུ་གཅིག་པ་ཆེན་མོ་གློད་གྲོལ་ཡོང་ཐབས་སུ་འབོད་སྐུལ་གནང་ཡོད་པ་རེད།

དེ་སྔ་རྒྱ་ནག་གིས་བོད་ལ་བཙན་བཟུང་མ་བྱས་གོང་ལ་རྒྱ་དཀར་ནག་བར་ལ་ས་མཚམས་མེད་པ་ཙམ་དུ་མ་ཟད་རྒྱ་གར་དང་རྒྱ་ནག་བར་ལ་དམག་འཁྲུག་ཟེར་བ་ཡང་རྩ་བ་ནས་བྱུང་མྱོང་མེད་པ་དེ་ལྟ་ནའང་དེང་སྐབས་རྒྱ་ནག་དེ་བཞིན་དཔལ་འབྱོར་དང་ཆབ་སྲིད་གཉིས་ཀའི་ཐོག་ནས་ཉམས་རྒུད་འགྲོ་བཞིན་པའི་དུས་སྐབས་ཤིག་ཡིན་པའི་སྐོར་སོགས་ངོ་སྤྲོད་གནང་ཡོད་ཀི་དེ་མིན་ཡང་ཧྲི་ཅང་ཆོས་ཀྱིས། ཀུན་གཟིགས་པཎ་ཆེན་རིན་པོ་ཆེ་གོང་མས་བོད་བརྒྱུད་ནང་བསྟན་སྤྱི་དང་བོད་ཀྱི་སྐད་ཡིག་སྲུང་སྐྱོབ་ཐོག་རླབས་ཆེན་གྱི་མཛད་པ་བསྐྱངས་ཡོད་པ་སོགས་སྐོར་གསུངས་ནས་རྒྱ་ནག་གཞུང་གི་ངོས་ནས་པཎ་ཆེན་སྐུ་འཕྲེང་བཅུ་གཅིག་པའི་ཡང་སྲིད་ལ་དགེ་འདུན་ཆོས་ཀྱི་ཉི་མ་མཆོག་ངོས་འཛིན་བྱས་མ་ཐག་ཁོང་དང་སྐུ་འཁོར་ནང་མི་ལྷན་རྒྱས་བཙན་ཁྲིད་བྱས་པ་དེ་ནི་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་མ་འོངས་བའི་སྐུའི་ཡང་སྲིད་ངོས་འཛིན་བྱེད་ཕྱོགས་དང་ཐད་ཀར་འབྲེལ་བ་ཡོད་པའི་གནད་དོན་ཞིག་རེད་ཟེར་གསུངས་ཡོད་པ་རེད། བྱེས་ཀྱི་བཀྲ་ཤིས་ལྷུན་པོའི་མཁན་པོ་གཟིགས་རྒྱབ་རིན་པོ་ཆེ་མཆོག་གིས་དགོས་དམིགས་དོན་ཚན་དྲུག་ཅན་ཞིག་བཏོན་ནས་རྒྱ་གར་གཞུང་གིས་རྒྱ་ནག་ལ་གནོན་ཤུགས་སྤྲད་ནས་ཀུན་གཟིགས་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་གློད་གྲོལ་ཡོང་ཐབས་ལ་རྒྱབ་སྐྱོར་གནང་དགོས་པའི་འབོད་སྐུལ་གནང་ཡོད་པ་རེད། དེ་རིང་དེ་གཙོ་བོ་གཅིག་ཞུ་ཡ་དེ་དོན་ཚན་དྲུག་འདྲ་གཅིག་རེད་ད་དོན་ཚན་དྲུག་འདྲ་པོ་གཅིག་གི་ནང་ནས་གཙོ་བོ་དེ་ད་མདོར་བསྡུས་ནས་ངས་དོན་ཚན་རེ་རེ་རེ་རེར་ཞུ་མི་དགོས་པའི་ཐོག་ནས་གཙོ་བོ་དེ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ཡོད་པའི་གི་གཉིས་སྨན་དབུ་མའི་ལམ་དེ་ལ་ཡ་རྒྱབ་སྐྱོར་གནང་རོགས་གནང། གོང་ས་མཆོག་མགྱོགས་ནས་མྱུར་དུ་བོད་ལ་ཕེབས་ཐུབ་ཐབས་ལ་ཡ་དེ་གནང་རོགས་གནང། ཨོ་ད་དེ་གཅིག་གཙོ་བོ་གཅིག་རེད། དེ་ནས་གོང་ས་མཆོག་གི་ད་དགོངས་གཞི་ཡོད་པ་ནང་བཞིན་ཀུན་གཟིགས་པཎ་ཆེན་རིན་པོ་ཆེ་ནས་མགྱོགས་མྱུར་དུ་གློད་གྲོལ་ཐོབ་ཡ་ལ་ཨ་ནེ་གཅིག་རྒྱ་ནག་ཏུ་ཡོད་པའི་གི་རྒྱ་གར་གི་གཞུང་ཚབ་གཙོས་པའི་དེ་ཚོས་སྐུ་དངོས་སུ་པཎ་ཆེན་རིན་པོ་ཆེ་གི་སྐུ་གཟུགས་ཀྱི་འཕྲོད་བསྟེན་སྐུ་ཡི་འཕྲོད་བཞེས་རེད་ནང་མི་ཉེ་འབྲེལ་རེད་བྱ་དོན་རིན་པོ་ཆེ་ལ་སོགས་པ་བྱ་བྲལ་རིན་པོ་ཆེ་ལ་སོགས་པ་གནས་སྟངས་གི་ག་ཡོད་མིན་ཐོག་ལ་ཨ་ནེ་གསལ་ཐོག་ཅིག་དགོས་ཀྱི་འདུག་གསལ་པོ་ཅིག་ཤེས་རྟོགས་ཆེད་ལ་ཨ་ནེ་ཞིབ་འཇུག་དེ་གནང་རྒྱུ་དེ་འདྲ་ཞིག་དགོས་འདུག་གསུམ་པ་དེ་ལ་ཡ་རྒྱ་གར་གྲོས་ཚོགས་ནང་ལོགས་ནས་ཀུན་གཟིགས་པཎ་ཆེན་རིན་པོ་ཆེ་གི་གནད་དོན་གི་ཐོག་ལ་ཡ། ཨ་ནི་གཅིག། ཁྲིམས་འཆར་གློད་གྲོལ་ཡོང་ཐབས་དང་ག་སོང་ཆ་མེད་ཐོག་ལ་ཡ་ཐོག་ལ་ཡ་ཁྲིམས་འཆར་གཏན་འབེབས་གནང་ཡ་དང་དེ་ལ་ཡ་གཅིག། ཨ་ནི་གྲོས་ཚོགས་འཐུས་མི་ཚང་མ་ཡོངས་རྫོགས་ཀྱི་ཐོག་ནས་དེ་ལ་ཡ་མཚན་རྟགས་བསྡུ་རུབ་གནང་ཡ་དང་དེ་ག་ནང་བཞིན་ཀུན་གཟིགས་དོན་ཚན་དྲུག་གི་ནང་ཁྲོད་དུ ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གི་དགོངས་གཞི་དབུ་མའི་ལམ་དང ྋགོང་ས་མཆོག་ཕྱིར་གངས་ཅན་ཡུལ་ལ་མྱུར་དུ་ཕེབས་རྒྱུར་རྒྱབ་སྐྱོར་གནང་རྒྱུ། ྋགོང་ས་མཆོག་གིས་ངོས་འཛིན་གནང་བའི་ཀུན་གཟིགས་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་མྱུར་དུ་གློད་གྲོལ་ཡོང་ཐབས་སུ་རྒྱ་ནག་ཏུ་བཅའ་སྡོད་རྒྱ་གར་གྱི་གཞུང་ཚབ་ཆེན་མོས་གཙོས་པའི་མཛད་གཙོ་རྣམས་ཀྱིས་ཀུན་གཟིགས་པཎ་ཆེན་བཅུ་གཅིག་པ་ཆེན་མོའི་སྐུའི་འཕྲོད་བསྟེན་དང་ནང་མི་ཉེ་འབྲེལ་དེ་བཞིན་བྱ་བྲལ་རིན་པོ་ཆེའི་གནས་སྟངས་སོགས་གསལ་བོ་ཤེས་ཆེད་ཞིབ་འཇུག་དང་རྒྱུས་ལོན་གནང་རྒྱུ། རྒྱ་གར་གྲོས་ཚོགས་སུ་ཀུན་གཟིགས་པཎ་ཆེན་རིན་པོ་ཆེའི་གནད་དོན་ཐད་ཁྲིམས་འཆར་གནང་རྒྱུ་དང་གྲོས་ཚོགས་འཐུས་མི་ཡོངས་ཀྱིས་རྒྱབ་སྐྱོར་གནང་རྒྱུ། མཐའ་དོན་ཀུན་གཟིགས་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་གཙོ་བོ་ཡིན་པའི་ཁོང་གི་ནང་མི་སྐུ་འཁོར་དང་བོད་ཀྱི་ཆབ་སྲིད་བཙོན་མ་ཚང་མ་གློད་གྲོལ་ཡོང་ཐབས་སུ་རྒྱ་གར་གཞུང་མང་གཉིས་ཀྱི་རྒྱབ་སྐྱོར་ཡོང་བའི་འབོད་སྐུལ་ཞུས་ཡོད་པ་རེད་ལ། གོང་བཤད་ལས་འགུལ་སྐབས་རྒྱ་གར་གཞུང་འཛིན་སྦི་ཇེ་ཕི་ཆབ་སྲིད་ཚོགས་པའི་གྲོས་ཚོགས་འཐུས་མི་སྐུ་ཞབས་སུ་ཤིལ་ཀུ་མར་མོ་དྷི་དང་སྐུ་ཞབས་འཇམ་དབྱངས་ཚེ་རིང་རྣམ་རྒྱལ། ཇན་ཏ་དལ་ཆབ་སྲིད་ཚོགས་པའི་གྲོས་ཚོགས་འཐུས་མི་སྐུ་ཞབས་སུ་ཇཱེ་ཏི་ཀུ་མར་དང། ཨ་ནེལ་པཱ་ར་ས་ཏཱ་ཧ་གྷི་དེ་ལགས་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པའི་སྡེ་ཚན་ནང་མའི་འབྲེལ་མཐུད་པ་སྐུ་ཞབས་ཨར་ཁེ་ཁི་རི་མེ་ལགས་དེ་མིན་བོད་མི་མང་སྤྱི་འཐུས་ལྷ་རྒྱ་རི་རྣམ་རྒྱལ་སྒྲོལ་དཀར་མཆོག་དང་དགེ་བཤེས་རིན་ཆེན་རྒྱལ་མཚན་སོགས་གྲོས་ཚོགས་འཐུས་མི་ཁག་ཅིག་བཅས་སྐུ་མགྲོན་གྱི་ངོ་བོར་ཕེབས་འདུག་པ་དང་རྒྱ་གར་གཞུང་འཛིན་སྦི་ཇེ་ཕི་ཆབ་སྲིད་ཚོགས་པའི་གྲོས་ཚོགས་འཐུས་མི་སྐུ་ཞབས་སུ་ཤིལ་ཀུ་མར་མོ་དི་མཆོག་གིས་རྒྱ་ནག་དམར་ཤོག་གཞུང་གིས་དྲག་པོའི་ལམ་ནས་བོད་ལ་བཙན་འཛུལ་བྱས་པར་སྐྱོན་བརྗོད་དང་འབྲེལ་རྒྱ་ནག་གཞུང་གིས་མྱུར་དུ་པཎ་ཆེན་བཅུ་གཅིག་པ་ཆེན་མོ་གློད་བཀྲོལ་གཏོང་དགོས་པའི་འབོད་སྐུལ་བྱས་ཡོད་གི། དེ་མཚུངས་སུ་སྐུ་ཞབས་འཇམ་དབྱངས་ཚེ་རིང་རྣམ་རྒྱལ་ལགས་ཀྱིས་ཀྱང་ཀུན་གཟིགས་པཎ་ཆེན་རིན་པོ་ཆེ་མཆོག་ནི་བོད་མི་ཙམ་མ་ཟད་ཧི་མ་ལ་ཡ་མི་རིགས་ཀུན་ལ་བཀའ་དྲིན་ཤིན་ཏུ་ཆེན་པོ་ཡིན་པ་དང་རྒྱ་ནག་གིས་ངོས་འཛིན་བྱས་པའི་ཡང་སྲིད་ལ་ངོས་ལེན་རྩ་བ་ནས་མེད་སྐོར་གསུངས་པ་དང་ཆབས་ཅིག་སྤྲུལ་སྐུའི་ཡང་སྲིད་ཅེས་པ་དེ་དད་ལྡན་གཡོ་བ་མེད་པའི་མང་ཚོགས་ཀྱི་རེ་འདུན་སྒྲུབ་ཐབས་ཤིག་ཡིན་སྐོར་གསུངས་ནས་ལ་དྭགས་མི་དམངས་ཚོའི་ངོས་ནས ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་ལ་དད་པ་དང་དམ་ཚིག་གཡོ་བ་མེད་པ་ཡོད་པར་གཞིགས་ཏེ་མ་འོངས་པར་མགོན་པོ་གང་ཉིད་མཆོག་གི་ཡང་སྲིད་ལ་དྭགས་སུ་འཁྲུངས་མི་སྲིད་པ་མ་རེད་ཅེས་གསུངས་ཡོད་པ་རེད། ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོར་ཀུན་གཟིགས་པཎ་ཆེན་བཅུ་པ་ཆེན་མོ་དགོངས་པ་ཆོས་དབྱིངས་སུ་ཐིམ་པའི་རྗེས་སུ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོའི་ཟླ་ལྔ་པའི་ཚེས་བཅུ་བཞི་ཉིན་སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་བོད་ལྗོངས་ལྷ་རི་རྫོང་དུ་འཁྲུངས་པའི་ཁྱེའུ་དགེ་འདུན་ཆོས་ཀྱི་ཉི་མ་མཆོག། པཎ་ཆེན་བཅུ་པ་ཆེན་མོའི་སྐུའི་ཡང་སྲིད་ལ་ངོས་འཛིན་གནང་ཞིང། དེ་ནས་ཉིན་གསུམ་གྱི་རྗེས་ཏེ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོའི་ཟླ་ལྔ་པའི་ཚེས་བཅུ་བདུན་ཉིན་རྒྱ་ནག་གཞུང་གིས་དགུང་གྲངས་དྲུག་ཡིན་པའི་པཎ་ཆེན་བཅུ་གཅིག་པ་ཆེན་མོ་འཁོར་དང་བཅས་པ་བཙན་ཁྲིད་བྱས་པ་དང་དུས་དེ་ནས་བཟུང་བའི་མི་ལོ་ཉི་ཤུ་རྩ་བརྒྱད་ཀྱི་རིང་རིན་པོ་ཆེ་མཆོག་གི་གནས་ཚུལ་ཅི་ཡང་མི་ཤེས་པ་ཆགས་ཡོད་པ་རེད། རྒྱ་གར་བོ་ལི་ཝུ་ཌི་གི་གློག་བརྙན་འཁྲབ་ཁྲིད་པ་ཨ་བྷི་ཤི་རྡུ་དེ་ཡཱ་ལགས་ཀྱིས་ཀུན་གཟིགས་པཎ་ཆེན་རིན་པོ་ཆེའི་སྐོར་དངོས་བྱུང་གློག་བརྙན་ཞིག་བཟོ་འཆར་ཡོད་པ་བཞིན་ཟླ་བ་འདིའི་ཚེས་དྲུག་གི་ཉིན་རྒྱ་གར་བོ་ལི་ཝུ་ཌི་གི་གློག་བརྙན་བྷུ་ཇི་ཞེས་པའི་གློག་བརྙན་གྱི་འཁྲབ་ཁྲིད་པ་སྐུ་ཞབས་ཨ་བྷི་ཤི་རྡུ་དེ་ཡཱ་ལགས་ཀྱིས་ཀུན་གཟིགས་པཎ་ཆེན་རིན་པོ་ཆེ་མཆོག་གི་སྐོར་གློག་བརྙན་ཞིག་བཟོ་གཏན་འཁེལ་བ་ལྟར་གློག་བརྙན་དེ་ལམ་ལྷོང་ཡོང་ཆེད་སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གི་སྐུ་མདུན་ལ་བཅར་ནས་སྐྱབས་འཇུག་ཞུས་ཡོད་པ་རེད། མཇལ་ཁ་གྲུབ་མཚམས་སུ་སྐུ་ཞབས་ཨ་བྷི་ཤི་རྡུ་དེ་ཡཱ་ལགས་ཀྱིས་ཀུན་གཟིགས་པཎ་ཆེན་རིན་པོ་ཆེའི་སྐོར་དངོས་བྱུང་གློག་བརྙན་བཟོ་རྒྱུའི་ཀུན་སློང་བྱུང་ཚུལ་འདི་གའི་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་སོང།
ངའི་ཨ་ཁུ་རྣམས་པ་ཀི་སི་ཐན་གི་རེད། དེ་སྔ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་ལོར་རྒྱ་གར་དང་པ་ཀི་སི་ཐན་གཉིས་ཁ་གྱེས་སྐབས་ཕྱོགས་གཉིས་ཀའི་མི་རིགས་རྣམས་ལ་དཀའ་སྡུག་ཚད་ལས་བརྒལ་བ་ཞིག་འཕྲད་ཡོད་སྟབས། ངས་རྒྱ་ནག་གཞུང་གིས་བོད་མི་རྣམས་ལ་མནར་གཅོད་བཏང་སྟེ་བཙན་བྱོལ་ལ་འགྲོ་དགོས་བྱུང་བའི་གནས་སྟངས་དང་སེམས་ཁམས་སོགས་ཚོར་ཐུབ། དེ་ལས་ང་ལ་པཎ་ཆེན་རིན་པོ་ཆེ་མཆོག་གི་སྐོར་གྱི་དངོས་བྱུང་གློག་བརྙན་ཞིག་བཟོ་རྒྱུའི་བསམ་བློ་བྱུང་བ་རེད་ཅེས་འགྲེལ་བརྗོད་གནང་ཡོད་གི། སྐུ་ཞབས་ཨ་བྷི་ཤི་རྡུ་དེ་ཡཱ་ལགས་ཀྱིས་རྒྱ་གར་བོ་ལི་ཝུ་ཌི་ཡི་གློག་བརྙན་བྷུ་ཇི་ཟེར་བ་དེ་བཟོ་སྐྲུན་གནང་ཡོད་པ་རེད། ཀུན་གཟིགས་པཎ་ཆེན་རིན་པོ་ཆེའི་སྐོར་གྱི་དངོས་བྱུང་གློག་བརྙན་བཟོ་སྐྲུན་ལ་མ་དངུལ་འཛིན་མཁན་ནི་སྐུ་ཞབས་ཇེ་པ་ཊེལ་ལགས་ཡིན་ཞིང་ཁོང་ད་ལྟ་ཨ་རིའི་ནིའུ་ཡོག་ཏུ་འཚོ་སྡོད་བྱས་ཡོད་པ་དང་ཁོང་གིས་དེ་སྔ་རྒྱ་གར་གྱི་བོ་ལི་ཝུ་ཌི་གི་གློག་བརྙན་འཁྲབ་ཁྲིད་པ་གྲགས་ཅན་མང་དག་ཅིག་དང་མཉམ་དུ་ཕྱག་ལས་གནང་མྱོང་ཡོད་པ་རེད། ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོར་བོད་ནང་གི་ལོ་བདུན་དང་སྐུ་མདུན་ཞེས་པའི་བོད་སྐོར་གྱི་གློག་བརྙན་གཉིས་བཟོ་སྐྲུན་བྱས་པའི་རྗེས་སུ་རྒྱལ་སྤྱིའི་སྤྱི་ཚོགས་སུ་བོད་ཀྱི་གནས་བབ་དང་གནས་སྟངས་སྐོར་ཁྱབ་བསྒྲགས་ཆེན་པོ་སོང་ཡོད་པ་རེད། རྒྱ་ནག་གཞུང་གིས་བོད་ནང་ལོ་བདུན་ཞེས་པའི་གློག་བརྙན་དེའི་འཁྲབ་ཁྲིད་པ་སྐུ་ཞབས Brad Pitt ལགས་ལ་ཉེས་ཆད་བཅད་ནས་རྒྱ་ནག་ལ་ཡོང་རྒྱུ་བཀག་སྡོམ་བྱས་ཡོད་པ་རེད།